ཆུ་ལུད་དང། མྱུ་གུ་སྐྱེ། ས་བོན་གྱི་སྟེང་དུ་མྱུ་གུ་སྐྱེད་བྱེད་ཀྱི་ད་གང་རུང་བ་དེར་མྱུ་གུ་སྐྱེད་བྱེད་ཀྱི་ནུས་པ་ཡིན་ནའང་འདྲ་འདུག་ངོ་བོ་ཡིན་ནའང་འདྲ་ཅིག་ཡོད་རེད། ཁོ་གཉིས་གཉིས་མོ་དེ་ག་རེ་ཟེར་ན་སྤྱི་གཙོ་བོའི་ངང་དུ་རང་བཞིན་གཅིག་པ་ཁས་ལེན་པ་རེད། སྤྱི་གཙོ་བོའི་ངང་དུ་རང་བཞིན་གཅིག་པ་ཁས་ལེན་ཚར་དུས། ད་ཆ་མེད་ཧ་ལམ་ཆ་མེད་ཆགས་འགྲོ་ད་ཁོ་གཉིས་གཅིག་ཆགས་འགྲོ་བ་རེད། ཨ་ནི་ཆ་མེད་ཆགས་ཀྱི་ཡོད་ཀྱང་མེད་ད་རུང་རང་བཞིན་གཅིག་ཆགས་པར་ཐལ། རང་བཞིན་གཅིག་ཡིན་ན།

ངོ། དེས་ན་ལྷན་ཅིག་བྱེད་ཀྱི་དོན་མེད་དུ་ཐར་བའི་ཉེས་པ། ཉེས་པ། ཁྱེད་རང་ལ་ཡང་མཚུངས་སོ། ཟེར་ད་ཚུར། དེ་འདྲའི་སྐད་ཆ་ང་ལ་བཏང་ས་དེ་བཏང་གི་ཡིན་ན་ཟེར་ད། དེས་ན་ཟེར་རེད་ཁ་ཅིག་གིས་ཚུར་ལབ་དགོས་ཨ་རེ། དེས་ན་ལྷན་ཅིག་བྱེད་རྐྱེན་དོན་མེད་དུ་ཐལ་བའི་ཉེས་པ་དེ་ཁྱེད་རང་ལ་ཡང་མཚུངས་སོ། ཞེ་ན། མྱུ་གུ་སྐྱེད་པ་ལ་ས་བོན་དང། འོ། ཆུ་ལུད་སོགས་རང་བཞིན་འདྲེས་པ་དགོས་པ་མ་ཡིན། ཁྱོད་རང་རང་བཞིན་འདྲེས་པ་ཡིན་ཟེར་ཡོད་རེད་བ། རང་ལུགས་ལ། མྱུ་གུ་སྐྱེད་པ་ལ་ས་བོན་དང་ཆུ་ལུད་སོགས་རང་བཞིན་འདྲེས་ཡོད་མ་རེད་བ། ད་དཔེར་ན་འདི་ཡིན་པ་རེད། མྱུ་གུ་དང་ས་བོན་གཉིས་མོ་དེ་རང་བཞིན་གཅིག་ཁས་ལེན་པ་རེད། མྱུ་གུ་དང་ས་བོན་གཉིས་མོ་དེ་རང་བཞིན་གཅིག་ཁས་ལེན་ཡོང་དུས་ཙང་ཨ་ནི་ཡང་ངོ་མ་བྱས་ན་ད་ས་བོན་གྱིས་མྱུ་གུ་ཡང་མི་སྐྱེད་པ་ཡོང་དགོས་རེད་ཁོ་གཉིས་བསྐྱེད་བྱ་སྐྱེད་བྱེད་ཁ་གང་མེད་པ་ཅིག་ཆགས་འགྲོ་བ་རེད། མ་ཟད་པ་ཅིག་ནི་ས་བོན་དང་མྱུ་གུ་གཉིས་མོ་དེ་རང་བཞིན་གཅིག་ཡིན་ན། ཆུ་ལུད་ཀྱིས་མྱུ་གུ་མི་སྐྱེད་དགོས་ག་རེ་ཟེར་ན་ཆུ་ལུད་དེ་སྐྱེད་བྱེད་དེ་ལས་རང་བཞིན་གཞན་ཡིན་པའི་ཕྱིར་རེད། དེ་ཟེར་དུས་ཙང

ད་ཏག་ཏག་ལབ་དགོས་རེད་འོ་ན་ཁྱོད་རང་ལའང་མཚུངས་སོ་རེད་ད། རེད་བ། ཆུ་ལུད་དེ་མྱུ་གུ་སྐྱེད་བྱེད་ཀྱི་ས་བོན་ལས་རང་བཞིན་གཞན་རང་ལུགས་ཁས་ལེན་དགོས་རེད་བ། ཁོ་གཉིས། ཁོ་གཉིས་གཉིས་མ་དེ་ག་རེད་དེ་རེད་ཆུ་ལུད་དང་ས་བོན་གཉིས་མ་དེ། རང་རྫས་ཐ་དད་རང་རེད་དེ་ཨ་རེད་བ། རེད་བ་རང་ལུགས་ལ་ཨོ་ཡིན་ད་ཆུ་ལུད་དེ་ཆོས་ཅན་མྱུ་གུ་སྐྱེད་བྱེད་མ་ཡིན་པར་ཐལ། མ་ཡིན་པར་ཐལ་ས་བོན་ལས་མྱུ་གུ་སྐྱེད་བྱེད་ས་བོན་ལས་རང་བཞིན་གཞན་ཡིན་པའི་ཕྱིར་ཁྱོད་རང་གིས་ང་ལ་ཚུར་བཏང་ས་དེ་ངས་ང་ལ་བསྒྲགས་གི་མ་རེད། ང་ག་རེ་རེད་ཟེར་ན། མྱུ་གུ་སྐྱེད་བྱེད་ལ་མྱུ་གུ་དང་རང་བཞིན་གཅིག་པ་ཞིག་དགོས་ཀྱི་ངས་ག་དུས་ལབ་རྒྱུ་མ་རེད་ཁྱོད་རང་དེ་ལབ་གི་འདུག་བ། རེད་བ་ད།

མྱུ་གུ་སྐྱེད་པ། ལ། ས་བོན་དང་ཆུ་ལུད་སོགས་ཆུ་ལུད་སོགས་རང་བཞིན་འདྲེས་པ་དགོས་པ་ངས་ཁས་ལེན་རྒྱུ་མ་བྱུང། ཁྱོད་རང་རང་བཞིན་འདྲེས་པ་ཁས་ལེན་རང་བཞིན་འདྲེས་པ་ཚོས་རང་བཞིན་གཅིག་ཁས་ལེན་པ་རེད་བ་སྤྱི་གཙོ་བོའི་ངང་དུ་རང་བཞིན་གཅིག་པ་ཁས་ལེན་ས་དེ་རེད། འོང། འདྲེས་པ་མི་དགོས་པར་ཐལ་དེ་རྣམས་ཀྱི་ངོ་བོ་ཉིད་ཐ་དད་ཀྱི་ཁྱད་པར་ཁོ་ནས་སྐྱེད་པར་བྱེད་པའི་ཕྱིར་རོ་ད་དེ་ཡིན་པ་རེད་ད། ཆུ་ལུད་ཀྱི་སྟེང་དུ་མྱུ་གུ་སྐྱེད་བྱེད་ཀྱི་ངོ་བོ་གཅིག་ཡོད་དེ་ག་རེ་རེད་ཟེར་ན་ས་བོན་ལས་རང་བཞིན་རྫས་ཐ་དད་རེད་ཁོའི་དེ་འདྲ་བ་དེ་གི་ཐ་དད་པ་ཁྱད་པར་ཁྱད་པར་ཅིག་ཡོད་ཁྱད་ཆོས་ཅིག་ཡོད་གང་དུ་མྱུ་གུ་སྐྱེད་པའི་ཁྱད་ཆོས་ཅིག་ཡོད་འོ་དེ་ཁོ་ནས་སྐྱེད་པར་བྱེད་པའི་ཕྱིར་རོ། དེ་དེ་ཁོ་ན་ཞིག་ཏུ་ག་རེ་རྣམ་ཤེས། དེ་ཅི་དེ་རྣམས་ཀྱི་ཟེར་སྐྱེད་བྱེད་ཡིན་མོད་ཟེར་ཙང་སུ་ཆོས་ཅན། དེ་རྣམས་ཟེར་དུས་ཆུ་ལུད་དེ་རྣམས། སྐྱེད་བྱེད་ཡིན་མོད་ཀྱི་མྱུ་གུ་དེ་སྐྱེད་བྱེད་ཡིན་མོད་དེ་ལ་ཐ་དད་མིན་པའི་གཙོ་བོ་འདི་རང་བཞིན་འདྲེས་པའི་ཚུལ་དུ་ཡོད་པས་སྐྱོན་མེད་དོ་ཞེ་ན་ད་གྲངས་ཅན་གྱི་སྐྱོན་ལན་རེད་བ། ཁོ་རང་ག་རེ་ཟེར་ན་ཆུ་ལུད་དེ་མྱུ་གུ་སྐྱེད་བྱེད་ད་རེད་ད་རེད།